ཆུ་ལུད་དང་བྲལ་བའི་ནས་རྡོག་ཡན་གར་བ་དེ་ལ་རང་འབྲས་ནི་སྐྱེ་བའི་ནུས་སྐྱེ་ངེས་ཡིན་ཟེར་ཡང་མ་ཡིན་ཟེར། ནས་ཀྱི་མྱུ་གུ་སྐྱེ་ངེས་ཡིན་ཡང། ཀྱོ། ག་རེ་དེ་ལྟར་དེ། ལྷན་ཅིག་བྱེད་པའི་རྒྱུ་མ་ཚོགས་པ། འབྲས་བུ་མྱུ་གུ་རྗེས་སུ་དཔོག་པ་གང་ཡིན་པ་དེ་ལ་ཆུ་ལུད་དང་བྲལ་བའི་ནས་དེ་ཆོས་ཅན། ཁྱོད་རང་ཕྱོགས་ཀྱི་ཆོས་སུ་གྲུབ་པའི་གཞིར་ནས་ཀྱི་མྱུ་གུ་སྐྱེ་རུང་དཔོག་པའི་རྟགས་ཡང་དག་མ་ཡིན་པ་དང། དེ་སྒྲུབ་ཀྱི་ལྷག་མ་དང་ལྡན་པའི་གཏན་ཚིགས་ཡིན་པའི་ཕྱིར་དང། ཁྱོད་ནུས་པ་བརྒྱུད་ནས་ཀྱང་ནས་ཀྱི་མྱུ་གུ་སྐྱེ་བའི་ནུས་པ་མེད་པའི་ཕྱིར། ནས་ཀྱི་རང་འབྲས་མྱུ་གུ་སྐྱེ་ངེས་ཡིན་ཡང། ལྷན་ཅིག་བྱེད་རྐྱེན་དང་བྲལ་བས་ནམ་ཡང་སྐྱེ་བ་མི་སྲིད་དོ། ནས་རྡོག་ཡན་གར་བ་དེ་ཤེས་ནམ་ཡང་མི་སྐྱེ་བ་དེ་ཡིན་པ་དང། དེ་རེད་ཁྱོད་ཁོ་ནས་ནས་སྤྱི་ཙམ་པ་བྱས་སོང་ཁུ། ནས་སྤྱི་ཙམ་པ་དེ་བྱས་སོང་ནས་སྤྱི་ཙམ་པ་དེ་ལ། མྱུ་གུ་ནམ་ཡང་སྐྱེ་མི་སྲིད་པ་དང། མི་སྲིད་པ་དང་ལྷན་ཅིག་བྱེད་རྐྱེན་དང་བྲལ་བའི་ཕྱིར། ཚ་འདི་ནས་དེ

སྐྱེས་པ་ངེས་པ་ལ་ཁྱོད་ཀྱི་ཚོགས་པ་སྐད་ཅིག་སྔ་མ་དེ་ཕྱི་མའི་ངོ་གོང་འཕེལ་དུ་ཕྱིན་པ་ཅི་མོ་ཀོ་བ་དང། ཨོ་དགོས་ཀྱི་འདུག་པ་སྐྱེས་པ་ཚད་མས་ངེས་པ་ལ་ཚོགས་པ་སྐད་ཅིག་སྔ་མ་དེ་ཕྱི་མའི་ངོ་གོང་འཕེལ་དུ་འགྲོ་བ་ཞིག་དགོས་འདུག་པ། དེ་དགོས་ཟེར་ལབ་སོང་ཨ་ཁ་སང་ཡ་ཁས་ལབ་ཀྱི་འདུག་པ་ཁྱབ་པ་མ་ངེས་པ་ནི་ཟེར་བ་དེ་འདྲི་འོ་ཞིང་ཞིང་ཁ་དེ་དེ་སྐྱེས་པ་དཔོག་པ་ལ་ནི་ཁྱབ་པ་མ་ངེས་པ་ཉིད་ཡིན་ཏེ་ཁྱོད་ལས་ནི་ནས་མྱུ་གུ་སྐྱེས་པ་ཁྱོད་ཀྱི་ཚོགས་པ་སྐད་ཅིག་སྔ་མ་ལས་ཕྱི་མ་གོང་འཕེལ་དུ་འགྱུར་བ་ལ་འབྲེལ་ཞིང་ལྟོས་པའི་ཞེས་གསུངས་པའི་ཕྱིར།